ཨ་མི་རི་ཀའི་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པ་ནང་ཁུལ་དུ་གསང་བའི་འོས་ཤོག་འཕངས་ནས་འཐུས་མི Steve Scalise ཚོགས་གཙོར་མིང་འདོན་གནང་ནས་ཉིན་གཅིག་ཕྱིན་པའི་རྗེས་ལ་གཟའ་ཕུར་བུའི་ཉིན་མོར་ཁོང་གིས་རང་ཉིད་ཚོགས་གཙོ་ཆགས་རྒྱུར་འོས་ཤོག་ཐོབ་རྒྱུར་འབད་བརྩོན་གནང་འདུག་ད་ལྟ་ཡུ་ཀུ་རེན་ནང་ལ་དམག་བརྒྱབ་བཞིན་པ་དང་དཀྱིལ་ཤར་ཡུལ་གྲུར་འཁྲུག་འཛིང་ལངས་པའི་སྐབས་ལ་གྲོས་ཚོགས་འོག་མར་འགོ་ཁྲིད་མེད་པར་ལྷག་ཡོད་པ་རེད། ཨབ་གྷ་ནི་སི་ཐན་གྱི་ནུབ་རྒྱུད་ཧེ་རཱད་ཞིང་ཆེན་ལ་ས་ཡོམ་ཤུགས་ཚད་དྲུག་ཚེག་གསུམ་བརྒྱུགས་ནས་ཉི་མ་དྲུག་ཙམ་ཕྱིན་པའི་སྐབས་ལ་ཐཱ་ལི་བཱན་གཞུང་གིས་མི་ཉིས་སྟོང་བཞི་བརྒྱ་ལྷག་འདས་གྲོངས་ཕྱིན་པ་དང་ཉིས་སྟོང་ལྷག་རྨས་སྐྱོན་ཕོག་ཡོད་ཅེས་འགྲེལ་བརྗོད་བྱས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱིས་ས་ཡོམ་ནང་ལ་ཤི་རྨས་བྱུང་བ་བརྒྱ་ཆ་དགུ་བཅུ་ལྷག་ནི་བུད་མེད་དང་ཕྲུ་གུ་རྣམས་རེད་ཅེས་བརྗོད་འདུག། རྒྱ་ནག་གཞུང་གིས་ཡོངས་གྲགས་ལ་བོད་ནང་སྐད་གཉིས་སློབ་གསོའི་སྲིད་ཇུས་ཟེར་བ་དེ་དོན་དམ་ལ་བོད་ཡིག་བསླབ་གཞི་མེད་པར་བཟོ་རྒྱུ་དང་སྤྱི་སྐད་གཙོ་བོ་བྱེད་རྒྱུ་ཡིན་པ་ནི་བོད་ནང་ལོགས་ཀྱི་ཤེས་ཡོན་ཅན་ཚོས་ལོ་ངོ་མང་པོའི་སྔོན་ནས་འགྲེལ་བརྗོད་བྱས་མྱོང་ཡོད། ཉེ་ཆར Tibet Watch འམ་བོད་ལ་ལྟ་ཞིབ་ཚོགས་པས་གནས་ཚུལ་སྤེལ་དོན་ལ་སྤྱི་ཟླ་དགུ་པར་བོད་ཁམས་ཕྱོགས་དཀར་མཛེས་ཁུལ་གྱི་སློབ་གསོ་ལས་ཁུངས་ཀྱིས་གསལ་བརྡ་བཏང་པ་ལྟར་ན་སློབ་འབྲིང་དང་སློབ་གྲྭ་ཆེ་བའི་ནང་ལ་བོད་ཡིག་འཛིན་གྲྭ་བཀག་སྡོམ་བྱས་ཚར་ཡོད་པ་རེད། ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མིའི་འོས་ཤོག་རྒྱ་ནག་ལ་བསྐྱར་དུ་ཐོབ་ཡོད་པ་རེད་བོད་དོན་ལས་འགུལ་བ་རྣམས་ཀྱིས་རྒྱ་ནག་ལ་ཡང་བསྐྱར་འོས་ཤོག་ཐོབ་པར་སྐྱོན་བརྗོད་བྱེད་བཞིན་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཆེད་དུ་བསྐོས་པའི་རྒྱ་ནག་གཞུང་གི་སྐུ་ཚབ་ཏཱའི་པིན་གྱིས་ཨ་མི་རི་ཀས་འགྲོ་བ་མིའི་ཐོབ་ཐང་གནད་དོན་ཆབ་སྲིད་བཟོ་གི་ཡོད་པ་དང་ཁ་ཞེ་མཚུངས་ཀྱི་མེད་པ་སོགས་སྐྱོན་བརྗོད་བྱས་པ་མ་ཟད་ཤིན་ཅང་དང་བོད་ལ་བདེ་སྐྱིད་དང་ཡར་རྒྱས་ཡོད་སྐོར་འགྲེལ་བརྗོད་བྱས་འདུག། རང་དབང་ཁང་པའི་སྙན་ཐོ་གསར་ཤོས་ལྟར་ན་བོད་ནི་འཛམ་གླིང་ནང་རང་དབང་ཆེས་ཉུང་ཤོས་ཀྱི་རྒྱལ་ཁབ་ཞིག་ལ་བརྩིས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱིས་བྱིས་པའི་དཔེ་དེབ་གསར་པ་པར་སྐྲུན་གནང་འདུག་ཁ་སང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱར་གསལ་བསྒྲགས་སྤེལ་དོན་ལ་བྱིས་སྒྲུང་དཔེ་དེབ་གསར་པ་ལྔ་ནི་སེང་ཕྲུག་དང་དོམ་ཕྲུག་མོ་ཊ་བཏང་ནས་འགྲོ། ཉིན་གཅིག་ཉི་ཟླ་སྐར་གསུམ། གཡང་དཀར་ལུ་གུ་བཅས་རེད་འདུག་བྱིས་སྒྲུང་དཔེ་དེབ་དཔར་སྐྲུན་དང་འགྲེམས་སྤེལ་གྱི་དམིགས་ཡུལ་གཙོ་བོ་ནི་བྱིས་པ་འཚར་ལོངས་བྱེད་པའི་སྐབས་ལ་བོད་ཡིག་གི་དཔེ་དེབ་རྒྱུ་ཆ་མང་དུ་གཏོང་ཆེད་རེད་འདུག།